རྒྱགས་རྩལ་གྱི། ཟུར་གཏུབ་ཡང་ཚད་མ་ཕྱི་མ་མང་པོ་ཞིག་དགོས་འཆར། གཞན་དག་ཆ་ཤས་སྒྲོ་འདོགས་ཇི་སྙེད་པ་དེ་དག་ཕྱིར་ན་ངེས་པ་དང་ཟེར་དུས་ངེས་ཤེས་དང་སྒྲ་ཡང་དེ་སྙེད་ཁོ་ནར་ངེས་ཤེས་ད་ག་རང་དགོས་ཀྱི་རེད་ཟེར་ལབ་པ་ཡིན་པའི་ཕྱིར། ཡིན་དང་སྔ་མ་སྔ་མ་དེ་ཟུར་སེལ་མ་ཐུབ་པ། སྒྲ་དང་རྟོག་པ་ཕྱི་མ་ཕྱི་མ་ཕྱི་མ་ཡོང་དགོས་པ་ཡིན་པའི་ཕྱིར། ཡིན་དང་སྔ་མ་དེ་ག་རེ་ཆགས་སོང། ཁོ་རེ་སེལ་ཐུབ་པའི་ཆ་ལ་འཇུག་སེལ་མ་ཐུབ་པའི་ཆ་ལ་མི་འཇུག་པ་ཆ་ཤས་བསལ་ནས་འཇུག་མཁན་གྱི་ཤེས་པ་ཡིན་པ་ཆགས་ཚར་བ་ཡིན་པའི་ཕྱིར། སྔ་མ་དེ།